ཡ། འཇུ་ལེ་དེ་ནས་དེ་རིང། ལ་དྭགས། ནང་ཆོས་དོན་གཉེར་བྱས་ནས་ཚོགས་པ་སོ་སོ་ན་ཡོད་པས། དེ་ནས་མཁས་དབང་དགེ་བའི་བཤེས་གཉེན་ལྷན་རྒྱས་དང། དེ་ནས་ཆོས་ལ་དོན་གཉེར་བྱས་ནས་དམིགས་བསལ

སྐད་ཅིག་གཅིག་བྱས་སྡིག་པས་ཀྱང་དེ་ནི་དུས་ཚོད་ཐུང་ངུ། དུས་ཚོད་ཐུང་ཐུང་ཅིག་གིས་སྐད་ཅིག་མ་གཅིག་གིས་ཤུལ་ནག་པོ་བརྡོལ་ལ། འོ་དེ་ཟུག་ཅིག་བྱས་པའི་སྡིག་པ་སྡིག་པ་བསགས་ནས་དེ་ནས་ཤི་བར་རྟིང་མ། དེ་ནི་བསྐལ་པ་ནས་བསྐལ་པའི་བར་དུ་དམྱལ་བ་མནར་མེད་དུ་གནས་དགོས་ན་གནས་པར་འགྱུར་ན། དེ་ནས་ང་དང་ཐོག་མ་མེད་པ་ནས་དག་ས་ཚུག་པ་བསགས་པའི་སྡིག་པ་དེའི་འབྲས་བུ་ལ་བརྟེན་ནས། ངན་སོང་དུ་སྐྱེ་དགོས་པ་དེ་ལྟ་ཅི་སྨོས་ཟེར་ཏེ་ནོག་པ་ཐོག་མེད་འཁོར་བར་བསགས་སྡིག་གིས་བདེ་འགྲོར་མི་འགྲོ་སྨོས་ཅི་དགོས། འོ་འདི་དོན་དག་པོ་སོང་དེ་ཡིན་པ་དེས་ན་ད་གཙོ་འདི་ནོ་དང་དེ་ནས། དུས་ཀུན་ཏུ་ང་དང་དེ་ནས་སྲོ་ཡོང་ཅེས་ཁོང་ཁྲོ་ཡོང་ཅེས་ཧ་ལས་སྲོ་ཟེར་ནོག་པ་ཁོང་ཁྲོ། ཨོ་དེ་ག་ཟོ་ཞེས་སེམས་དེ་ནས་བསམ་པ་ངན་པས་ཀུན་ནས་སློང་ནས། དེ་ནས་ཨ་ངོ་ཕྱོགས་མི་ཞིག་ཡིན་ན་ཅི་ཡིན་ན་དེ་ཀུན་ལ་དེ་ནས་ཁ་ནས་ཚིག་ངན་དང་སེམས་ནས་སེམས་ངན་དང། དེ་ནས་ལུས་ཀྱི་རྣམ་འགྱུར་ངན་པ། ཨོ་དེ་ཚོ་ལུས་ངག་ཡིད་གསུམ་སྒོ་ནས། རྣམ་འགྱུར་ངན་པའི་སྒོ་ནས་ཨ་ངོ་ཕྱོགས་པ་དེ་ནས།

དེ་ནས་དེ་གཅིག་པོས་ཚར་རེ་མ་ནོག་ད་དེ་བོ་ད་བྱང་ཆུབ་སེམས་དཔའ་ཞིག་ཡོད་ན་དེ་ཟུག་ཤེས་ཤིག་གསུངས་ད་ཁོ་ཨ་ངོ་ཕྱོགས་ཏུ་དེ་ནི་བྱང་ཆུབ་སེམས་དཔའ་མ་ཡིན་ན་དེ་ནི་ང་དང་ཁོ་ལ་རྣམ་འགྱུར་ངན་པ་བསྟན་ནས་རྣམ་འགྱུར་རྩོག་པོ་བསྟན་ནས་དེ་ནི་ཁོ་ལ་སྐུར་བ་བཏབ་ན་དེ་སྡིག་པ་མེད་ག་ཟེར་ན་དེས་པ་སྡིག་པ་མེད་ཅེས་མ་ནོག་མ་ནི་ཨ་ངོ་ཕྱོགས་ལ་རྣམ་འགྱུར་རྩོག་པོ་བསྟན་ཕྱིན་ཆད་ལ་དེ་ནི་སྡིག་པ་ཆེ་ཆུང་ནི་མ་ནི་ཡོད་ཡོད་པ་ཡིན་ནོག་ཟེར་ནོག་ཡ། པའི་སྡིག་པ་ཆེན་མོའི་སྒོ། ཐ་ན་དེ་ནི་དུད་འགྲོ་ཚང་མ་ལ་དེ་ནི་རྣམ་འགྱུར་ངན་པ་དེ་མ་ནི་བསྟན་ཆོག་མ་ནོག། དཔེར་ན་དུད་འགྲོ་ཀུན་ལ་དེ་ནི་མིང་ནི་མ་ནི་མིང་བདེ་མོ་ཅིག་འབོད་པ་དེ་ཡིན་ནོག་ཟེར་འདུག་པ། དེ་ནི་ཁྱི་ཚོ་ཁྱི་ཚོ་ཡིན་ན་དེ་ནི་ཁྱི་རྒན་ཅི་ཅི་ཅི་ཟེར་མཁན་དེ་ཟུག་མ་ཡིན་པ། འདི་ནི་ཁྱི་ལ་སྐད་བཟང་ཟེར་མཁན་ཚོ་འདྲ་སྐད་བཟང་ཟེར་ན་ཁྱིའི་སྐད་བཟང་པོ་ནོག་པ་ཁྱི་མུག་ཡེ་ནི་སྐད་ཆེན་མོ་མི་འདུག་ཨ། དེ་ནང་ཙོགས་སེ་ང་དང་འདྲི་ནོ་ཡིན་དེ་ནི་འཇིགས་སྣང་ཤེས་དགོས་ས་སྦྲུལ་དང་དེ་ཀུན་ཡིན་ནོ། སྦྲུལ་མཐོང་ན་དེ་ནི་ཁོ་ལ་བཞིན་བཟང་ཟེར་དགོས་ཤེས་དང་དེ་ཟུག་དེ་ནི་དཔེ་ར་བཟང་པོ་ཟེར་དགོས་ཤེས་དེ་ནི་ཡོད་དེ་ནོག་འོ་དེ་སོང་པའི་ཚང་མས་དེ་ནི་སེམས་ཅན་ག་ཟུག་ཤིག་ན་དེ་སེམས་ཅན་པོ་ལ་དེ་ནི་ཚིག་ངན་པ་མ་ཟེར་རེ། དེ་ནས་གུས་ཞབས་དང་བཅས་པའི་སྒོ་ནས་ཕ་ར་བཏང་ན། དེས་ང་དང་ཚོགས་བསགས་གོ་བ་ཟེར་ནོ་ཡ་གི་བ་ཚགས་ནོ་ཏུ་ཏུ་བྱིན་ནོ། ད་དེ་ནི་དེ་རིང་དང་འཚམས་པོ་དེ་ནི་དེ་ཙམ་ཁོ་ན་མྱོང་གྱུར་ནས་དེ་ནི་རྣམ་ཐར་མི་འགྱུར་ཏེ་འདི་ལྟར་དེ་ནི་མྱོང་བཞིན་དུ་སྡིག་པ་གཞན་དག་རབ་ཏུ་སྐྱེ། འོ་འདི་ཙུག་ཞིག་དང་སག་ལང་གསུངས་པ་ཧ་ལས་འདི་ཙུག་ཞིག་གསུངས་ཏེ་དེ་ཡང་དེ་ཅི་འདྲ་ཟེར་ན་དེ་ཙམ་ཁོ་ན་མྱོང་གྱུར་ནས་ཞེས་དེ་ནས་གཞན་ལ་ཚིག་ངན་ཟེར་བྱང་ཆུབ་སེམས་དཔའ་ལ་དེ་ནས་ཕ་ར་བཙོག་པོ་ཟེར་ཁོང་ཁྲོ་བསྟན་རྣམ་འགྱུར་ངན་པ་བསྟན་དེ་ནས་ཤི་སྐྱེ་བ་རྟིང་མ་དེ་ནས་ངན་སོང་དུ་སྐྱེས་ནས་སྡུག་བསྔལ་དེ་གཟུགས་ཞིག་མྱོང་ན་ཟེར་ནོ་དེ་ཙམ་ཁོ་ན་མྱོང་གྱུར་ནས། ད་ལྟའི་མྱོང་ཚར་རན་ནོ་དེ་ནི་རྣམ་ཐར་མི་འགྱུར་ཏེ་ཟེར་ཡང་ངན་སོང་གི་རྟེན་ལ་དེ་ནི་སྡིག་པ་ནི་སྡིག་པ་སྡིག་པ་ནི་སྡིག་པ་ཁོ་རང་སྤྱོད་འདུག་ཤེས་བཞིན་མ་ནི་དེ་ནི་ཆོས་སྤྱོད་ཀྱི་གོ་སྐབས་བཟང་པོ་ཞིག་མེད་དེ་ནོ་རེ་རེ་ནོ་ཡ། དེ་ནི་རྣམ་ཐར་མི་འགྱུར་ཏེ་འདི་ལྟར་དེ་ནི་མྱོང་བཞིན་དུ་སྡུག་བསྔལ་དེ་མྱོང་དང་མྱོང་བཞིན་དུ་ཡང་དེ་ནི་སྡིག་པ་གཞན་དག་རབ་ཏུ་སྐྱེ་སྡིག་པ་གཞན་མ་བསགས་ཀྱི་ཡིན་ནོ་ཟེར་ན་ནན་མ།

ཨོ་སྐོར་ར་བསྐོར་ན། དེ་ནས་བྱང་ཆུབ་ཀྱི་སེམས་བསྒོམས་ན། དེ་ནས་སྐྱབས་འགྲོ་རྣམ་པར་དག་པ་བྱས་ན། དེ་ནས་སྟོང་པ་ཉིད་བསྒོམས་ན། ད་དེ་ནས་སྡིག་པ་དག་བྱའི་ཐབས་ཤེས་ང་དང་མང་པོ་ཡོད་དེ་ནོ་ཡང་ང་དང་མ་བྱས་པ་མ་ནི། འོ་དེ་གཟུགས་ཡིན་ནོ་དེ་སྡིག་པ་དག་བྱའི་ཐབས་ཤེས་མཛད་དགོས་དེ་ནོ། འོ་དེ་གལ་ཆེན་ཅིག་ཡིན་ནོ། འོ་དེ་གཟུགས་ཡིན་ནོ་དེ་ནས་ད་དེའི་མཇུག་ལ་ཅི་ནོ་ཟེར་ན། ད་བརྟགས་ས་ང་དང་དེ་ནས་མིའི་ལུས་རྟེན་བཟང་པོ་དལ་བ་བརྒྱད་དང་འབྱོར་པ་བཅུ་ཟེར་མཁན་དེ་ནས་ཚང་བསྡད་མཁན། ང་དང་ཆོས་མ་བསྒྲུབས་མ་ནི་བསྒྲུབས་ན་ང་དང་དེའི་ལུས་རྟེན་དེ་ལ་བེད་སྤྱོད་ཙམ་བསྒྲུབས་ན་སྒྲུབ་ཐུབ་རྒྱུ་ཡོད་མཁན་ནི་ཨི་གཟུགས་ལུས་རྟེན་བཟང་པོ་ཅེས་བཤད་དེ་ནོ། ལུས་རྟེན་བཟང་པོ། དེ་ནས་དབང་པོ་མ་ཚང་བ་མ་ཡིན་པ། ནད་ན་ཚ་ཤུགས་ཆེན་པོས་ཟིན་བསྡད་པ་མ་ཡིན་པ། འོ་ད་དེ་ནས་སོ་སོས་དེ་ནས་བསམ་བློ་བཏང་མི་ཤེས་མཁན། གླེན་པ་དང་ལྐུགས་པ་དང་ཧན་ལྡང་དེ་གཟུགས་མ་ཡིན་པ། འོ་དེ་གཟུགས་གིས་ད་དེ་དང་དེས་མཚོན་པས་དལ་བ་བརྒྱད་དང་འབྱོར་པ་བཅུ་ཟེར་དེ་གཟུགས་ཚང་བསྡད་དེ་ཡིན་ནོ། འོ་དེ་ཚང་བའི་གཙང་ན་ད་དེ་ཚང་བའི་དུས་ཚོད་དེ་ལ་དེ་གཟུགས་དལ་རྟེན་བཟང་དལ་རྟེན་གྱི་ལུས་རྟེན་བཟང་པོ་ཐོབ་པའི་དུས་ཚོད་དེ་ལ་བྱེད་དེ་ཡིན་ནོ་ཡ་འདི་འདྲའི་དལ་བ་རྙེད་གྱུར་ནས་བདག་གིས་དགེ་གོམས་མ་བྱས་ན། འདི་ལས་བསླུས་པའང་གཞན་མེད་དེ་འདི་ལས་རྨོངས་པའང་གཞན་མེད་དོ་གསུངས་ཏེ། འདི་འདྲའི་དལ་བ་རྙེད་གྱུར་ནས། ཨི་གཟུགས་འདི་འདྲ་བས་དེ་ནི་ང་དང་ལ་དེ་ནི་ཆོས་བྱེད་རྒྱུ་ལ་དལ་བསྡད་ཡོད་མཁན། ལུས་རྟེན་བཟང་པོ་ཨི་གཟུགས་ཅིག་རྙེད་པར་གྱུར་ནས་ཡང་ན་ཐོབ་པར་གྱུར་ནས་ཡང་ན་ཐོབ་ནས། དེ་ནས་བདག་གིས་དགེ་གོམས་མ་བྱས་ན། ད་དེ་མི་ཚེ་འདིའི་རིང་ལ་དེ་ནས་དགེ་བ་ལ་གོམས་འདྲིས་ཡ་ལས་མ་བསྟེན་ན་ཟེར་ནོ། དུས་རྒྱུན་དགེ་བ་ལ་གོམས་འདྲིས་བསྟེན་དགོས་དེ་ཡིན་ནོ་ཟེར་ནོ། བདག་གིས་དགེ་གོམས་མ་བྱས་ན། དེ་ནས་ཅི་སོང་དེ་ནོ་ཟེར་ན། དགེ་བ་ལ་དགེ་བ་མ་བྱས་དེ་གཟུགས་སྟོང་ཟད་ལ་འདས་ན། འདི་ལས་བསླུས་པ་གཞན་མེད་དེ། དེ་ནས་སོ་སོས་སོ་སོ་ལ་མགོ་སྐོར་བཏང་དེ་ཡིན་ནོ་ཟེར་ནོ། སོ་སོ་ལ་ཡིད་གཟུགས་དེ་ནས་སྐྱེ་བ་ནས་སྐྱེ་བར་བརྒྱུད་དེ། བག་ཆགས་བཟང་པོ་སྤོར་བྱེད། དགེ་བའི་རྒྱུན་བཟང་པོ་བསགས་ཏེ་ཆ་བྱད་ལུས་རྟེན་བཟང་པོ་ཞིག་ཡིད་གཟུགས་ཐོབ་སྟེ་ཡོད་དེ་ཡོད་རིང་ཞིག་དང་དེའུ་མ་ནི་སོ་སོའི། དོན་མེད་སྟོང་ཟད་ཆུད་ཟོས་ལ་བཏང་སྟེ་ནོ། འདི་ལས་བསླུས་པ་གཞན་མེད་དེ། འདི་ལས་རྨོངས་པའང་གཞན་མེད་དོ། སོ་སོས་སོ་སོ་ལ་མགོ་སྐོར་བཏང་མཁན་ཚོགས་ཡིན་ནོ། སོ་སོས་སོ་སོ་ལ་བསླུས་ཏེ་ཡིན་ནོ། དེ་མ་ཚད་པའི་དེ་ནི་འདི་ལས་རྨོངས་པའང་གཞན་མེད་དོ་ཟེར་ཏེ། ད་དེ་གཟུགས་ལུས་རྟེན་བཟང་པོ་ཐོབ་ནས་བསམ་བློ་མ་བཏང། ཆོས་ཕྱོགས་ལ་བསམ་བློ་མ་བཏང་ཡིད་གཟུགས་འདུག་ན། དེ་མི་མ་རྨོངས་པ་ཡིན་ནོ་ཟེར་ནོ་རྨོངས་པ། ཅང་མི་ཤེས་མཁན་དེ་ནི་ཧན་ལྡང་ཚོགས་སོང་སྟེ་ཡིན་ནོ་ཟེར། འདི་ལས་རྨོངས་པའང་གཞན་མེད་དོ་ཟེར། ཨོ་ཏི་ཟེར་ན་ལྟ་གི་དུད་འགྲོ་ཚོགས་སྐྱེས་ན་ཁག་མེད་ག་གོ་སྔོན་དང་པོ་ནས་སྐྱེས་ཟེར་ནས་དེ་ཁོ་རང་ལུས་རྟེན་པོ་དེ་ཚུལ་ཞིག་སྐྱེས། གཏི་མུག་རང་བཞིན་དུ་སྐྱེས་ཧ་མི་གོ་བའི་རང་བཞིན་ཅིག་ཏུ་སྐྱེས་པ་སང་ན། ཁོ་ཅི་ཁག་ཡོད་དེ་ཙམ་ཞིག་ཆོས་བྱེད་ཟེར་གོ། སྐལ་བ་མེད་ག། ཨོ་ཡ། ད་ང་དང་དེ་ནས་དེ་གཟུགས་ཆོས་སྤྱོད་ཀྱི་སྐལ་བ་བཟང་པོ་ཐོབ་ནས་དེ་ནས་ཅང་མེད་དེ་གཟུགས་འདུག་དེ་སྒང་ལ་དེ་ནས་དགེ་བ་བྱས་ཆོས་ཚབ་པོ་ལ་ད་རུང་སྡིག་པ་རྐྱང་རྐྱང་བསག་གིན་འདུག་ན་འོ་ད་འདི་ལས་རྨོངས་པའང་གཞན་མེད་དོ་ཞེས་མི་འདིས་སང་དེ་ནས་ཧན་ལྡང་ཞིག་འཇིག་རྟེན་འདི་ན་ཐོབ་བྱེད་མེད་མཁན་ནི་མིན་ནོ་ཟེར་གིན་ནོ། མ་ཐབས་ཤོར་མོ་ཡིན་ནོ་ཟེར་ཏེ་ཨོ་དེ་གཟུགས་མོལ་ལིན་གྱིན་འདུག་ཨ་ཡ། ཚང་མས་དེ་ནི་དགེ་བ་ལ་འབད་དགོས་ཤེས་ཁག་ཆེ་ནོ། དགེ་བ་ལ་བརྩོན་དགོས་ཤེས་ཁག་ཆེ་ནོ། འོ་དེ་གཟུགས་ད་དེ་ནི་དེ་མཇུག་མའི་ཚིག་པོ་ལ་ཅི་གསུང་ལྡན་གྱིན་འདུག་ཟེར་ན། གལ་ཏེ་བདག་གིས་དེ་རྟོགས་ནས་རྨོངས་པས་ཕྱིས་ཀྱང་སྒྱིད་ལུག་ན་འཆི་བར་འགྱུར་བའི་དུས་ཀྱི་ཚེ་མྱ་ངན་ཆེན་པོ་ལྡང་བར་འགྱུར། ད་སོ་སོས་དེ་ནི་དགེ་བ་བསྒྲུབ་དགོས་ཤེས་དང། དེ་ནི་སྡིག་པ་སྤོང་དགོས་ཤེས་ཡིན་པ་ཧ་གོན་གོན་ཞིག་དང་ཟེར་གྱི་འདུག་པ་ཡ། ཧོ་དེ་གཟུགས་ཧ་གོ་ནས་རྟོགས་ཟེར་ན་ཧ་གོ་བ་ཟེར་ནོ། ཧ་གོན་གོན་ཞིག་དང་དེ་གཟུགས་དེ་ནས་དགེ་བ་མ་བསགས་སྡིག་པ་མ་སྤངས་གིན་འདུག་ན། ད་རྨོངས་པ་ཆགས་ཟེར་ནོ། རྨོངས་པས་ཕྱིས་ཀྱང་སྒྱིད་ལུག་ན། ཧོ་ད་དེ་ཧ་གོ་བའི་གོ་གི་ལ་མ་བྱོ་སྒྱིད་ལུག་བྱོས་འདུག་ན་སྒྱིད་ལུག་ཟེར་ན་དེ་སྔ་ཐང་ཐང་བྱས་ནས་འདུག་ན། འཆི་བར་འགྱུར་བའི་དུས་ཀྱི་ཚེ་དེ་དག་དེ་གཟུགས་ཅན་འདུག་ན་ནམ་ཞིག་ན་དེ་ནི་སོ་སོ། ཤི་ཅེས་ཡིན་པ་ཐག་ཆོད་དེ་ནི་གོ་མ་ཞིག་འདུག་གིན་སུས་ཀྱང་མི་དགག་གོ། ང་དང་དང་པོ་སྐྱེས་ཙ་ནི་ལས་དང་ཉོན་མོངས་པའི་གཞན་དབང་ལས་སྐྱེས་ཏེ་ཡིན་ནོ། ད་ཤེས་བྱ་ནི་དེ་ནི་ལས་དང་ཉོན་མོངས་པའི་གཞན་དབང་ལས་སྐྱེས་པས་དེ་ནི་གོ་རང་དང་པོ་ནི་སྐྱེས་ཙ་ནི་དེ་ནི་ཚེ་ལ་དེ་ནི་ལོ་ཙམ་ཞིག་འདུག་རྒྱུ་ཞིག་ཚད་ཡོད་དེ་ཚེ་ཟད་སོང་ན་གོ་ཤི་ཅེས་ཡིན་ནོ་མ་ནི་དེ་སུས་ཀྱང་འདེད་ཐུབ་མ་ནུག་གོ། དེ་བས་ན་འཆི་བར་འགྱུར་བའི་དུས་ཀྱི་ཚེ་མྱ་ངན་ཆེན་པོ་ལྡང་བར་འགྱུར་ཏེ། དེ་ལྟར་དེ་ཚོ་དག་ས་དགེ་བ་བསྒྲུབ་བྱའི་དུས་ཚོད་ལ་དགེ་བ་མ་བསྒྲུབ། སྡིག་པ་སྤོང་བྱའི་ཐབས་ཤེས་སྡིག་པ་མ་སྤང། དེ་ནས་མ་དེ་ནི་ད་རུང་སྡིག་པ་མང་པོ་བསགས་འདུག་ན། ད་དེ་ནི་ད་འཆི་ཁ་ལ་ག་དེ་ནི་སོ་སོའི་དེ་ནི་སྙིང་གའི་སྒང་ལ་ལག་པ་བཏང་སྟེ་དཔེ་སེམས་སྐྱོ་མོ་བྱེད་ཀྱི་ཤི་དགོས་ཞེས་ཆགས་ནོ་ཟེར་ནོ་ད་མ་ང་མ་ནི་ཅུང་མ་སོང། ངའི་མི་ཚེ་ནི་མ་ནི་དགེ་བའི་བསགས་བྱེད་ཅུང་མ་སོང་ད་ངས་སྡིག་པ་མང་པོ་བསགས་བྱོས་སོང་སྟེ་སྡིག་པ་ཚང་མ་ངས་མ་ནི་སྤང་བྱེད་ཐབས་ཤེས་ནི་བཅོ་ཐུབ་མ་སོང་རེད་ད་ནི་སེམས་སྐྱོ་མོ་བྱེད་ནས་ཤི་བའི་ཤེད་ཀྱི་ཆགས་ནོ་ཟེར་ནོ་ཡ་དེ་ནས་སོ་སོ་དག་ས་དེ་རིང་ལ་ཙམ་ཐུབ་སེམས་པ་བཟང་པོ་བཅོས་གཞན་ལ་ཕན་ཐོགས་བྱོས་དགེ་བ་རྒྱ་ཆེན་པོ་བསྒྲུབ་དེ་ནས་སྡིག་པ་སྤོང་བའི་ཐབས་ཤེས་མང་པོ་བཅོས་ན་དེ་ནས་ཤི་ཙ་ན་སེམས་སྐྱིད་པོ་བྱོས་ཏེ་ཤི་བྱེད་ཁོག་ཟིན་ནོ། ཨོ་ད་ང་ད་ཤི་ན་ཅང་འགྱོད་མེད། ང་སྐྱེས་ནས་དག་ས་ཚུག་པ་ངས་དེ་ནས་སུ་གཅིག་ལ་ངའི་བསམ་བློ་ངན་པ་དང་ལུས་ཀྱི་རྣམ་འགྱུར་ངན་པ་དང་དེ་ཟུག་བྱས་ཏེ་ངས་ཅང་གཞན་ལ་གནོད་བྱེད་ཤར་བྱེད་མ་སོང། དེ་ནས་ངས་སྐྱེ་བ་ཐོག་མ་མེད་པ་ནས་དག་ས་ཚུག་པ་དེ་ནས་སྡིག་པ་ཙམ་ཞིག་ཡོད་དེ་སྡིག་པ་ཚང་མ་དག་བྱེད་ཐབས་ཤེས་ལ་དེ་ནས་ངས་ཆོས་སུ་ཡང་མ་རྣམ་དག་མང་པོ་བསྒྲུབས་པིན་ད་ཡིན་ན་ད་བླ་མ་མཁྱེན་ད་ང་མ་ནི་ཤི་ན་ཤི་ད་ང་ཅང་འགྱོད་མེད་བསམ་སྟེ་ཤི་བྱེད་ཅིག་བྱུང་ན་འོ་ད་དེ་ནས་ཏན་ཏན་དེ་ནས་མི་སྐྱེས་ནས་གོ་ཆོད་པ་ནོ་དལ་བརྒྱད་འབྱོར་བཅུ་ཚང་བའི་རྟེན་བཟང་ལེན་ནས་གོ་ཆོད་པ་ཡིན་ནོ་ཟེར་ནོ་ཡ་ཨོ་དེ་ཟུག་ཡིན་ནོ། དེ་བཀའ་གདམས་པའི་དགེ་བའི་བཤེས་གཉེན་ཚང་མས་གསུང་ང་ནོ་ཅི་གསུང་ང་ནོ་ཟེར་ན། བྱུང་ན་ནི་ད་ཚེ་འདི་ལ་བརྟེན་ནས། ལམ་སྣ་ཟིན་པར་གྱུར་བ་ཞིག་ཡིན་ནོ་ཟེར་ནོ། ད་སངས་རྒྱས་ཀྱི་སར་འགྲོ་བྱེད་དེ་ནི་ལམ་གྱི་སྣ་ལམ་གྱི་མགོ་ཚུགས་ཅིག་ཐུབ་པ་ཞིག་དགོས་རེད་ནོ། ད་དེ་བོ་མ་བྱུང་ན་དེ་ནས། མ་མ་བྱུང་ན་དེ་ནས་ཤི་ཙ་ན། འགྱོད་པ་མེད་པ་འགྱོད་པ་མེད་པའི་ཆོས་ཀྱི་དག་ས་ནས་བཅོ་བ་ཞིག་ཡིན་ནོ་ཟེར་ནོ། ད་སྔ་འགྱོད་མེད་ངས་བརྩམས་ཐུབ་ཐུབ་ཀྱིས་དེ་ནས་མི་ཚེའི་ནང་ལ། ཆོས་བརྗོད་མིན་ད་སྔ་མ་ནི་འགྱོད་དོན་མེད་བསམ་ནས་དེ་གཟུགས་བསམ་སྟེ་ཤི་རྗེས་ཆོས་བཞི། ཤི་ཟེར་ནས་དེ་གཟུགས་བསམ་བློ་འཁོར་རྗེས་ཆོས་བཞི། ང་དང་སྟག་ཟོ་ནི་ཀྲང་ཀྲིག་ཅོག་གི་རི་ཡིན་ནོ་ཟེར་ཏེ་ཨོ་ཏུ་ཟོ་མ་ལོ་ཀ་གུ་ཡ། ད་ལྟེའུ་མ་ཁ་ཅན་ཆགས་ནོ། དེ་ནི་མདང་ནི་ཞུས་སོགས་ཚོགས་དག་ཁྱོད་ཅོ་ཅོའི་ཆོས་སོགས་ནི་མདང་མདང་ནི་ཞུས་མཁན་དེ་ནི་ང་དང་ཚོགས། གཞན་ཕན་བྱང་ཆུབ་ཀྱི་སེམས་ཟེར་མཁན་དེ་དག་ཁྱོད་བུ་དེ་ཆ་ནོ་ཡ། ད་ཡིན་ན་དེ་གཞན་ཕན་བྱང་ཆུབ་ཀྱི་སེམས་ཟེར་མཁན་བོ། དེ་ནི་སོ་སོའི་རྒྱུད་ལ་ཡོང་ང་ལ། དེའི་སྔོན་དུ་ཅི་དགོས་རེད་ནོག་ཟེར་ན་སེམས་ཅན་ཐམས་ཅད་དེ་དོན་དག་པོ་ངེས། ཅེན་ཟེར་དེ་སེམས་ཀྱི་ནང་ལ་དེ་ནས་ཁུར་བོ་ཆ་ཚང་ཐེག་དགོས་དོ་ནོ་སེམས་ཅན་ཐམས་ཅད་ཕན་བདེ་སྒྲུབ་པ་འདི་ངས་བཅོ་ཐུབ་ཅེས་རགས། དེ་སང་སྔོན་ལ་དེ་ནས་ཅིས་སེམས་ཅན་ཐམས་ཅད་ལ་དམིགས་པའི་དེ་ནས་སྙིང་རྗེ་ཆེན་པོ་ཟེར་གྱི་སྔོན་དུ་འགྲོ་དགོས་ནོ་སྡུག་བསྔལ་གྱིས་མནར་བའི་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་འདོད་ཀྱི་སྙིང་རྗེ་ཆེན་པོ། དེའི་སྔོན་དུ་ཨེ་ནི་ཡིད་འོང་གི་བྱམས་པ་ཆ་དགོས་ཡིན་ནོ། ཡིད་འོང་གི་བྱམས་པ་དེ་སེམས་ཅན་ཐམས་ཅད་ལ་དེ་ནི་བདེ་བ་བྱུང་ན་སྙམ་པའི་སེམས་ཅན་ཐམས་ཅད་ལ་ཡིད་དུ་འོང་བ་དེ་ནི་དེ་ནི་ང་དང་དག་ས་སོ་སོའི་ཨ་ཕ་ཨ་མ་དེ་ནང་ཙོགས་སེ་ཨ་ཅོ་ནོ། སོ་སོའི་གཉེན་ཉེ་འབྲེལ་དེ་ཟུག་ཤིག་ལ་མཐོང་སོང་ན་ལམ་སང་སེམས་ནང་ལ་ཡིད་དུ་འོང་བ་སྐྱེ་ནོ། ཨ་ངའི་ཨ་མ་ངའི་ཨ་ཕ། ངའི་ཨ་མ་ཟུར་མོ་ཡོང་ན་སེམས་ན་ན་ཚ་བཏང་ཅེས་ངའི་ཨ་ཕ་ཟུར་མོ་ཡོང་ན་སེམས་ན་ང་དང་ན་ཚ་བཏང་རྗེས། ངའི་ཅི་ཅི་ཞིག་དེ་ནས་ཉེ་འབྲེལ་ཞིག་ཟུར་མོ་འདུག་ཟེར་ན་ཚང་མ་སེམས་ན་ན་ཚ་བཏང་མི་འདུག་ཨོ་དེ་ནང་ཙོགས་སེ་སེམས་ཅན་གཞན། ཅི་དང་ཅི་ཞིག་ཡིན་ན་དེ་ཀུན་ལ་ནད་ན་ཚ་དང་དཀའ་མོ་བར་དོ་དང་དེ་ཚོ་བྱུང་སོང་ན་དེ་ཚང་མ་སེམས་ཀྱིས་སོ་སོའི་སེམས་ནང་ལ་སྙིང་རྗེ་སྐྱེ་དགོས་ཤེས། སུ་ཞིག་ད་སྡུག་བསྔལ་དང་ན་ལོས་ན་སྡུག་བསྔལ་དང་བྲལ་ན་སྙམ་པ། ཁོ་ལ་བདེ་བ་ཞིག་བྱུང་ན་སྙམ་པའི་འོ་དེ་ཚོ་སེམས་ཅན་ཐམས་ཅད་ལ་སྐྱེས་སོང་ན་དོ་ལ་ཡིད་དུ་འོང་བའི་བྱམས་པ་ཟེར་ནོ། དེའོ་ཡོང་བ་ལ་སྔོན་དུ་དེ་ནས། སེམས་ཅན་ཐམས་ཅད་ལ་དྲིན་གཟོ་བའི་བློ་དགོས་ཡིན་ནོ། སེམས་ཅན་ཐམས་ཅད་ང་དང་ལ་བཀའ་དྲིན་ཆེན་པོ་ཡིན་ནོ་དེ་ལ་ངས། དྲིན་ལན་དྲིན་ཞིག་དྲན་ཏེ་ངས་དྲིན་ལན་ཞིག་འཇལ་ཡིན་བསམ་པའི། མར་ཤེས་དྲིན་དྲན་ཟེར་ནོ་གོ་དེའི་སྔོན་དུ་དྲིན་དྲན་པའི་བློ་དགོས་ཟེར་ནོ། དེའི་སྔོན་དུ་སེམས་ཅན་ཐམས་ཅད་རང་གི་མར་གྱུར་པ་ཟེར་ཏེ་སྐྱེ་བ་ལ་ཐོག་མ་མེད་པ་བསམ་བློ་བཏང་ཡོང་ཟེར་ནས་དེ་ནས་སོ་སོའི་ཨ་མ་བྱས་མ་མྱོང་བ་ཅི་ཡང་མི་འདུག་ད་སྐྱེ་བ་སྔ་མ་དང་རྟིང་མའི་ཕ་རག་ཅིག་དེ་ཟུག་ཤིག་ཕ་རག་ཅིག་འདུག་མ་ནི་སེམས་ཅན་ཐམས་ཅད་ང་ལ་དེ་ནི་དྲིན་པོ་དྲིན་ཆེན་པོ་ཤ་སྟག་ཡིན་ནོ་བསམ་བསམ་བློ་བཏང་ནས་ཨོ་དེ་ནི་ད་འགོ་ཚུགས་ཏེ་ཡོང་དགོས་ཏེ་ནོག་པ་དེ་བྱང་ཆུབ་ཀྱི་སེམས་ཟེར་མཁན་དེ་ལམ་སང་ཡོང་ཆོག་ཆོག་ཅིག་མེད་དེ་ནོག། དེ་ཡོང་བ་ལ་དེ་ནི་རིམ་པ་གཉིས་བཤད་དེ་ནོག་ད། རྒྱུ་འབྲས་མན་ངག་བདུན་ད་སང་ངའི་གཡོ་ཞུ་བྱེད་སུ་དེ་ནི་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བྱང་ཆུབ་ཀྱི་སེམས་སྦྱོང་སྟངས་ཞུ་དེ་ནོག་ད་དེ་མ་ཡིན་པའི་བདག་གཞན་མཉམ་བརྗེའི་སྒོ་ནས་བྱང་ཆུབ་ཀྱི་སེམས་སྦྱོང་སྟངས་ད་སང་རྒྱལ་སྲས་ཆེན་པོ་ཞི་བ་ལྷས་སྤྱོད་འཇུག་ནི་དེ་གསུངས་ནོག་པ་བདག་གཞན་མཉམ་བརྗེ་བདག་གཞན་མཉམ་བརྗེ་ཟེར་ན་ཅི་ཟེར་རེད་ནོག་ཟེར་ན། དེ་ནས་བདག་གཞན་བཞི་པོ་བསྐྱེད། བརྗེ་པོ་བརྒྱབ་ཟེར་ཅེས་དོ། དེ་ནས་སོ་སོ་གཞན་བཅོ་ཅེས་དང་གཞན་ཚང་མ་སོ་སོ་བཅོ་བཏང་ཅེས་དེ་དེ་ཡོང་གི་ཡོད་མེད་ག་དེའོ་ཟེར་མ་རེད་གོ་བདག་གཞན་མཉམ་བརྗེ་ཟེར་མཁན་དེ། གཞན་ལ་སྡུག་བསྔལ་ཅི་བྱུང་ན་དེ་སོ་སོའི་སེམས་སྟེང་དུ་བླངས། བདེ་བ། རང་གི་བདེ་བ་ཅི་ཞིག་ཡོད་ན་དེ་བདེ་བ། དེ་ནི་གཞན་ལ་བྱུང་ན་སྙམ་པའི། གཞན་གྱི་སྡུག་བསྔལ་བོ་སོ་སོས་ཁུར་ཐུབ་ཅེས་དང་བསམ་བློའི་ནང་ལ་ལེན་ཅེས་དང་སོ་སོའི་བདེ་བ་ཅི་ཞིག་ཡོད་དེ་གཞན་ལ། སྤོས་ནས་གཞན་ལ་བྱུང་བར་ཤོག་ཟེར་འོ་དེ་ཟུག་དེ་ལ་ཅི་ཟེར་ནོ་ཟེར་ན་བདག་གཞན་མཉམ་བརྗེ་ཟེར་ནོ། ད་དོན་དག་པོ་ལ་ཅི་ཟེར་ནོ་ཟེར་ན། རང་དང་གཞན་གཉིས་ཀ་བདེ་བ་འདོད་པས་མཚུངས་པ་གཅིག་པ་གཅིག་རྐྱང་སོ་སོར་སྡུག་བསྔལ་མི་འདོད་ན་ཞེས་འདི་དང་རང་ལས་གཞན་པའི་སེམས་ཅན་ཚང་མ་སྡུག་བསྔལ་མི་འདོད་པ་ཡིན་པ་གཅིག་པ་གཅིག་རྐྱང་མཚུངས་སོང་དེ་ཡིན་ནོ་ཟེར་ན་བྷ་ར་མེ་ཀ་སི་དེའོ་གསུངས་པས། རང་ལ་བདེ་བ་འདོད་པ་ན་གཞན་བདེ་བ་འདོད་ཀྱང་དེས་རང་གི་བདེ་བ་དེའང་གཞན་ལ། ཁ་འཕོ་ཅེས། གཞན་གྱི་སྡུག་བསྔལ་འདི་སོ་སོའི་སྟེང་དུ་སྟེང་དུ་བླངས་ཅེས། འོ་དེ་ཟུག་བསམ་བློ་དེ་ནས་ང་རྐྱེན་ཡལ་ལེ་འཁོར་སོང་ན། འོ་དེ་ལ་བདག་གཞན་མཉམ་བརྗེའི་བློ་ཟེར་ནོ། ད་དེ་བོ་ཡོང་ན་ཏན་ཏན་དེ་ནས་བྱང་ཆུབ་ཀྱི་སེམས་བཞེར་ཏེ་ཡོང་ཅན་འདུག་འོ་ཕོ། བྱང་ཆུབ་སེམས་ཟེར་མཁན་འདི་ཅི་ཡིན་ནོ་ཟེར་ན། སེམས་ཅན་ཐམས་ཅད་ལ་ཕན་བདེ་བླ་ན་མེད་པ་སྒྲུབ་ཐུབ་པའི་རང་གི་སངས་རྒྱས་ཀྱི་གོ་འཕང་དོན་གཉེར་གྱི་བློ་དེ་ལ་བྱང་ཆུབ་ཀྱི་སེམས་ཟེར་ནོ། བར་ད་དེ་ཡོང་བ་ལ་སེམས་ཅན་ཐམས་ཅད་ལ་དེ་ནས་བདེ་བ་བྱུང་ན་སྙམ་པའི་བློ་དེ་དང་པོ་ནས་དགོས་ཤེས་སོང། འོ་དེ་ཟུག་ཡིན་ནོ་ད་ཅི་ཅི་ཅི་ཅི་ཟེར་ད། རྒྱལ་སྲས་ཆེན་པོ་ཞི་བ་ལྷས་དེ་ནས་སྤྱོད་འཇུག་གི་སྙིང་པོ་འོ་དེ་ཟུག་ཆགས་པ་འཇུ་ལེ་ཐུགས་རྗེ་ཆེ་དེ་ནས་ངའི་ཏི་རན་ཡེ་ཀ་བོ་རན་ཡ་ཚང་མ་དེ་ནས་ཆོས་ལ་སྣང་བསགས་རྒྱལ་ལ་མཛད་ཟེར་ཞུ་ཅན་འཇུ་ལེ་ཐུགས་རྗེ་མི། དེ་ནས་ང་ཏང་མི་ཚེ་ཀོ་ལེ་མ་བཏང་མི་ཚེ་སྟོང་ཟད་དུ་མ་བཏང་ཨོ་དེ་ཟུག། ཚང་མས་ཐུགས་བསམ་མཛད་དགོས་དོན་ནོ་ཡ། ཡ། འཇུ་ལེ་དེ་ནས་དེ་རིང། ལ་དྭགས། ནང་ཆོས་དོན་གཉེར་བྱས་ནས་ཚོགས་པ་སོ་སོ་ན་ཡོད་པའི། དེ་ནས་མཁས་དབང་དགེ་བའི་བཤེས་གཉེན་ལྷན་རྒྱས་དང། དེ་ནས་ཆོས་ལ་དོན་གཉེར་བྱས་ནས་དམིགས་བསལ། དེ་ནས་སེར་སྐྱ། ཕོ་མོ། རྒན་གཞོན། བར་གསུམ། ཚང་མ་ལ། དེ་ནས་ངས། དེ་རིང་སྔ་ཏོག་འཇུ་ཞུ་ཡིན། དེ་ནས་ད་དེ་རིང་ང་ཏང་དེ་ནས་སྤྱོད་འཇུག་ལེའུ་བཞི་པའི། བཤད་བྱའི་མཚམས་པོ། ག་རུ་སླེབས་ཏེ་ཡིན་ནོ་ཞུ་ན། དེ་ནས་མདང་ང་ཏང་གཡོ་བཞིའི་ཧ་ལམ་སྐད་ཅིག་གཅིག་བྱས་སྡིག་པས་ཀྱང་བསྐལ་པར་མནར་མེད་གནས་འགྱུར་ན་ཐོག་མེད་འཁོར་བར་བསགས་སྡིག་གིས་བདེ་འགྲོར་མི་འགྲོ་སྨོས་ཅི་དགོས་ཟེར་འདི་བོ་མདང་ཞུས་ཏེ་ནོག་པ་དེ་བའི་དོན་དག་པོ་ཅི་སོང་ཟེར་ན་ཡང་དེ་ནས་ཉེ་རང་ལ། དྲན་གསོ་ཐེབས་ཅེས་ཕྱིར་བསྡུས་བསྡུས་ཞིག་ཞུ་ན། སྐད་ཅིག་གཅིག་བྱས་སྡིག་པས་ཀྱང། དེ་ནས་དུས་ཚོད་ཐུང་ངུ། དུས་ཚོད་ཐུང་ཐུང་ཅིག་གིས་སྐད་ཅིག་མ་གཅིག་གིས་ཤུལ་ནག་པོ་བརྡོལ་ལ། འོ་དེ་ཟུག་ཅིག་བྱས་པའི་སྡིག་པས། སྡིག་པ་བསགས་ནས་དེ་ནས་ཤི་བར་རྟིང་མ། དེ་ནས་བསྐལ་པ་ནས་བསྐལ་པའི་བར་དུ་དམྱལ་བ་མནར་མེད་དུ་གནས་དགོས་ན་གནས་པར་འགྱུར་ན། དེ་ནས་ང་དང་ཐོག་མ་མེད་པ་ནས་བདག་ས་སུག་པ་བསགས་པའི་སྡིག་པ་དེ་འབྲས་བུ་ལ་དེ་ནས་ངན་སོང་དུ་སྐྱེ་དགོས་པ་དེ། ལྟ་ཅི་སྨོས་ཟེར་ནོ། ཐོག་མེད་འཁོར་བར་བསགས་སྡིག་གིས་བདེ་འགྲོར་མི་འགྲོ་སྨོས་ཅི་དགོས། འོ་འདི་དོན་དག་གོ་སོང་དེ་ཡིན་པ། དེས་ན་ད་གཙོ་བོ་འདི་ནོ་དང་དེ་ནས། དུས་ཀུན་ཏུ་ང་དང་དེ་ནས་ཧྲོ་ཡོང་རྗེས་ཁོང་ཁྲོ་ཡོང་རྗེས་ཧ་ལས་ཧྲོ་ཟེར་ནོ་བ་ཁོང་ཁྲོ། འོ་དེ་ག་ཚོགས་སེ་སེམས་གཏད་ནས་བསམ་པ་ངན་པས་ཀུན་ནས་སློང་ནས། དེ་ནས་ཨ་སྔོ་ཆོག་མི་ཞིག་ཡིན་ན་ཅི་ཡིན་ན་དེ་ཀུན་ལ་དེ་ནས་ཁ་ནི་ཚིག་ངན་དང་སེམས་ནི་སེམས་ངན་དང། དེ་ནས་ལུས་ཀྱི་རྣམ་འགྱུར་ངན་པ། འོ་དེ་ཚོ་ལུས་ངག་ཡིད་གསུམ་སྒོ་ནས། རྣམ་འགྱུར་ངན་པའི་སྒོ་ནས་ཨ་སྔོ་ཆོག་པ་དེ་ནས། སྐུར་བ་བཏབ་སོང་ན། གལ་ཏེ་སྐུར་བ་བཏབ་སའི་ཡུལ་པོ་བྱང་ཆུབ་སེམས་དཔའ་ཞིག་ཡིན་ན་དེ་ནས་ང་དང་དེ་ནས། དེ་ན་སྐུར་བ་བཏབ་པའི་དུས་ཚོད་སྡིག་པ་གཅིག་པོ་དེ་ག་རང། བསྐལ་པ་མང་པོའི་བར་དུ་དམྱལ་བ་མནར་མེད་ལ་སྐྱེ་རྒྱུའི་ལས་བསགས་ཟིན་ནོ་ཟེར་གྱི་འདུག་པ། དེ་ནས་དེ་གཅིག་པོས་ཚར་རེད་མ་ནོ་ད་ལྟའི་ད་བྱང་ཆུབ་སེམས་དཔའ་ཞིག་ཡོད་ན་དེ་ཙུག་ཤིག་ཅེས་གསུངས་ད་ཁོ་ཨ་སྔོ་མཆོག་ཏུ་དེ་ནི་བྱང་ཆུབ་སེམས་དཔའ་མ་ཡིན་ན་དེ་ནི་ང་དང་ཁོ་ལ་རྣམ་འགྱུར་ངན་པར་བསྟན་ནས་རྣམ་འགྱུར་ཟོག་པོར་བསྟན་ནས་དེ་ནི་ཁོ་ལ་སྐུར་བ་བཏབ་ན་དེ་སྡིག་པ་མེད་ག་ཟེར་ན་དེས་པ་སྡིག་པ་མེད་རེད་མ་ནོ་མ་ནི་ཨ་སྔོ་མཆོག་ལ་རྣམ་འགྱུར་ཟོག་པོ་བསྟན་ཕྱིན་ཆད་ལ་དེ་ནི་སྡིག་པ་ཆེ་ཆུང་ནི་མ་ནི་ཡོད་ཡོད་པ་ཡིན་ནོ་ཟེར་ནོ་ཡ། པའི་སྡིག་པ་ཆེན་མོའི་སྒོ། ཐ་ན་དེ་ནས་དུད་འགྲོ་ཚང་མ་ལ་དེ་ནི་རྣམ་འགྱུར་ངན་པ་དེ་མི་ནི་བསྟན་ཆོག་མ་ནོ། དཔེར་ན་དུད་འགྲོ་ཀུན་ལ་དེ་ནི་མིང་ནི་མ་ན་མིང་བདེ་མོ་ཅིག་འབོད་དགོས་དེ་ཡིན་ནོ་ཟེར་འདུག་པ། དེ་ནི་ཁྱི་ཚོ་ཁྱི་ཚོ་ཡོད་ན་དེ་ནི་ཁྱི་རྒན་ཅི་ཅི་ཅི་ཟེར་མཁན་དེ་ཚོ་མ་ཡིན་པ། དེ་ནི་ཁྱི་ལ་སྐལ་བཟང་ཟེར་མཁན་ཚོ་འདྲ་སྐལ་བཟང་ཟེར་ན་ཁྱི་སྐལ་བཟང་པོ་ནོག་པ་ཁྱི་མུ་གེ་ནི་སྐལ་ཆེན་མོ་མིན་དོ། དེ་ནས་ཚོ་སེར་ལྔ་དང་འདྲེས་ནོ། དེ་ནི་འཇིགས་སྣང་སྐྱེ་དགོས་ས་སྦྲུལ་དང་དེ་ཀུན་ཡིན་ནོ། སྦྲུལ་མཐོང་ན་དེ་ནི་ཁོ་ལ་བཞིན་བཟངས་ཟེར་དགོས་ཤེས་ནོ། དེ་ཙུག་དེ་ནི་ཕི་ར་བཟང་པོ་ཟེར་དགོས་ཤེས། དེ་ནི། ཡོད་དེ་ནོ། འོ་དེ་སོང་པས་ཚང་མས་དེ་ནི་སེམས་ཅན་ག་ཙུག་ཞིག་ན། དེ་སེམས་ཅན་པོ་ལོ། དེ་ནི་ཚིག་ངན་པ་མ་ཟེར། དེ་ནས་གུས་ཞབས་དང་བཅས་པའི་སྒོ་ནས་ཕེ་རག་བཏང་ན། དེས་ང་དང་ཚོགས་བསགས་གོ་བ་ཟེར་ནོ་ཡ་དགེ་བ་བསགས་ནོ་དེ་བཞིན་ནོ། ད་དེ་ནི་དེ་རིང་དང་མཚམས་པོ་དེ་ནི་དེ་ཙམ་ཁོ་ན་མྱོང་གྱུར་ནས་དེ་ནི་རྣམ་ཐར་མི་འགྱུར་ཏེ་འདི་ལྟར་དེ་ནི་མྱོང་བཞིན་དུ་སྡིག་པ་གཞན་དག་རབ་ཏུ་སྐྱེ། འོ་འདི་བཙོག་ཤིང་དང་སག་ལང་བཙོང་པ་ཧ་ལས་འདི་ཙོགས་ཤིག་སོང་སྟེ་དེ་ཡ། དེ་ཅི་འདྲ་ཟེར་ན་དེ་ཙམ་ཁོ་ན་མྱོང་གྱུར་ནས་ཞེས་དེ་ནས་གཞན་ལ་ཚིག་ངན་ཟེར་བྱང་ཆུབ་སེམས་དཔའ་ལ་དེ་ནས་དཔེ་ར་བཙོག་པོ་ཟེར་ཁོང་ཁྲོ་བསྟན་རྣམ་འགྱུར་ངན་པ་བསྟན། དེ་ནས་ཁྱེད་སྐྱེ་བ་རྟིང་མ། དེ་ནས་ངན་སོང་དུ་སྐྱེས་ནས་སྡུག་བསྔལ་དེ་ཚུལ་བཞིན་མྱོང་ན་ཟེར་ནོ་དེ་ཙམ་ཁོ་ན་མྱོང་གྱུར་ནས། ད་དེ་བོ་མྱོང་ཚར་རན་ནོ་དེ་ནི་རྣམ་ཐར་མི་འགྱུར་ཏེ་ཡང་ངན་སོང་གི་རྟེན་ལ་དེ་ནི་སྡིག་པ་ནི་སྡིག་པ་སྡིག་པ་ནི་སྡིག་པ་ཁོ་རང་བཅོ་ཡིན་འདུག་ཤེས་ཤིག་མ་ནི་དེ་ནི་ཆོས་བཅོ་ཅེས་གོ་སྐབས་བཟང་པོ་ཅིག་མེད་དེ་ནོ་རེ་རེ་ནོ་ཡ། དེ་ནི་རྣམ་ཐར་མི་འགྱུར་ཏེ་འདི་ལྟར་དེ་ནི་མྱོང་བཞིན་དུ་སྡུག་བསྔལ་དེ་མྱོང་དང་མྱོང་བཞིན་དུ་ཡང་དེ་ནི་སྡིག་པ་གཞན་དག་རབ་ཏུ་སྐྱེས་ཏེ་སྡིག་པ་གཞན་མ་བསག་གི་ཡིན་ནོ་ཟེར་ན་ནན་མ། ཨོ་དུ་ཟུག་ཡིན་ནོ། དེར་སོང་པའི་ཚང་མས་མ་དེ་ནས། བསམ་བློ་ཏན་ཏན་བཏང་སྟེ་དུས་རྒྱུན་ང་དང་དེ་ནས་ལུས་ངག་ཡིད་གསུམ་གྱི་སྤྱོད་ལམ་པོ་བསྡམ་ཐུབ་དེ་ནས་བཟང་པོ་བསྒྱུར་ཐུབ་ཅེས་སྤྱོད་ལམ་བཟང་པོའི་སྒང་ལ་འདེད་ཐུབ་ཅེས་ཨོ་དུ་ཟུག་བཅོ་ཅེས་བོ་མ་ཁག་ཅན་ནོ་ཡ། ཨོ་དུ་ཟུག་ཡིན་ནོ། ད་དེ་ཚོ་སྡིག་པ་ཆེན་མོ་ཡོད་ན་དེ་ནས་ང་དང། མི་ཚེ་འདི་ལ་ཅི་བཅོ་དགོས་ཟེར་གནང་ཟེར་ན། དེ་ནས་ད་ལྟའི་སྡིག་པ་སྐྱེ་བ་ཐོག་མ་ནས་དག་ས་ཚུག་པ་བསགས་པའི་སྡིག་པ་མང་པོ་ཡོད་པ་སྟེ་སྡིག་པ་ཚང་མ་བརྟག་དཔྱད་ཕུལ། དེ་ནས་སྟོབས་བཞིའི་སྒོ་ནས་དེ་ནས་བཤགས་པ་བཅོ་དགོས་དེ་ནོ་ཡ་སྡིག་པ་ཚང་མ་དག་ཅེས་ཕིའ་བཤགས་པ་དེ་ནས་ཕྱིན་ཆད་དེ་ནས་ངའི་ཨི་ཟུག་སྡིག་པ་མི་བཅོ་སྙམ་པའི་བསམ་བློ་བཏང་སྟེ་ཕྱིན་ཆད་སྡོམ་སེམས། དེ་ནས་དེའི་སྡིག་པ་དྲག་པོའི་འགྱོད་སེམས་སྐྱེ་ཡ་དེ་ལ་རྣམ་པར་སུན་འབྱིན་པའི་སྟོབས་ཟེར་ནོ། ད་ལྟའི་སྡིག་པ་དག་ཅེས་དོན་དག་ལ་དེ་ནས་ཕྱག་འཚལ་ནའང། ཨོ་སྐོར་ར་སྐོར་ནའང། དེ་ནས་བྱང་ཆུབ་ཀྱི་སེམས་བསྒོམ་ནའང། དེ་ནས་སྐྱབས་འགྲོ་རྣམ་པར་དག་པ་སྤྱད་ནའང། དེ་ནས་སྟོང་པ་ཉིད་བསྒོམ་ནའང། ད་དེ་ནས་སྡིག་པ་དག་ཅེས་ཐབས་ཤེས་ང་དང་མང་པོ་ཡོད་དེ་ནོ་ཡང་ང་མ་བཅོ་བ་མ་ནི། འོ་དུ་ཟུག་ཡིན་ནོ་དེ་སྡིག་པ་དག་ཅེས་ཐབས་ཤེས་མཛད་དགོས་དེ་ནོ། འོ་དེ་ཁག་ཅན་ཅིག་ཡིན་ནོ། ཧོ། དེ་ཟུག་ཡིན་ནོ། དེ་ནས་ད་དེའི་མཇུག་ལ་ཅི་ཡིན་ནོ་ཟེར་ན། ད་དག་ས་ང་དང་དེ་ནས་མིའི་ལུས་རྟེན་བཟང་པོ་དལ་བ་བརྒྱད་དང་འབྱོར་པ་བཅུ་ཟེར་མཁན་དེ་ནས་ཚང་སྡད་མཁན། ང་དང་ཆོས་མ་བསྒྲུབས་མ་ནི་བསྒྲུབས་ན་ང་དང་འདི་ལུས་རྟེན་འདི་ལ་ཆོས་ཙམ་བསྒྲུབས་ན་བསྒྲུབ་ཐུབ་ཅེས་ཡོད་མཁན་ནི་ཨི་ཟུག་ལུས་རྟེན་བཟང་པོ་ཅིག་སྐྱེས་དེ་ནོ། ལུས་རྟེན་བཟང་པོ་དེ་ནས་དབང་པོ་མ་ཚང་བ་མ་ཡིན་པ། ནད་ན་ཚ་ཤུགས་ཆེན་པོས་ཟིན་སྡད་པ་མ་ཡིན་པ། འོ་ད་དེ་ནང་བཟོ་སེ་དེ་ནས་བསམ་བློ་བཏང་མི་ཤེས་མཁན། གླེན་པ་དང་ལྐུགས་པ་དང་ཧན་ལྡང་དུ་ཟུག་མ་ཡིན་པ། འོ་དེ་ཟུག་གི་ད་དེ་དང་དེས་མཚོན་པའི་དལ་བ་བརྒྱད་དང་འབྱོར་བ་བཅུ་ཟེར་དེ་ཚོ་ཚང་སྡད་དེ་ཡིན་ནོ། འོ་དེ་ཚང་པ་སང་ན་ད་དེ་ཚང་པའི་དུས་ཚོད་དེ་ལ། དེ་ཟུག་དལ་རྟེན་བཟང་དལ་རྟེན། ཀྱི་ལུས་རྟེན་བཟང་པོ་ཐོབ་པའི་དུས་ཚོད་དེ་ལ་བྱེད་དེ་ཡིན་ནོ་ཡ། འདི་འདྲའི་དལ་བ་རྙེད་གྱུར་ནས་བདག་གིས་དགེ་གོམས་མ་བྱས་ན། འདི་ལས་བསླུས་པ་གཞན་མེད་དེ་འདི་ལས་རྨོངས་པའང་གཞན་མེད་དོ་གསུངས་འདུག། འདི་འདྲའི་དལ་བ་རྙེད་གྱུར་ནས། ཨི་ཟུག་འདི་འདྲ་བའི་དེ་ནས་ང་དང་ལ། དེ་ནས་ཆོས་བྱོ་ཅེས་ལ་དལ་ཏེ་ཡོད་མཁན། ལུས་རྟེན་བཟང་པོ་ཨི་ཟུག་ཅིག་རྙེད་པར་གྱུར་ནས་ཡང་ན་ཐོབ་པར་གྱུར་ནས་ཡང་ན་ཐོབ་ནས། དེ་ནས་བདག་གིས་དགེ་གོམས་མ་བྱས་ན། ད་དེ་མི་ཚེ་འདིའི་རིང་ལ་དེ་ནས་དགེ་བ་ལ་གོམས་འདྲིས་ཡ་ལས་མ་བསྟེན་ན་ཟེར་ནོ། དུས་རྒྱུན་དགེ་བ་ལ་གོམས་འདྲིས་བསྟེན་དགོས་དེ་ཡིན་ནོ་ཟེར་ནོ། བདག་གིས་དགེ་གོམས་མ་བྱས་ན། དེ་ནི་ཅི་སོང་དེ་ནོ་ཟེར་ན། དགེ་བ་ལ་དགེ་བ་མ་བྱས་དུས་ཚོད་སྟོང་ཟད་ལ་འདས་ན། འདི་ལས་བསླུས་པ་གཞན་མེད་དེ། དེ་ནས་སོ་སོས་སོ་སོ་ལ་མགོ་སྐོར་བཏང་དེ་ཡིན་ནོ་ཟེར་ནོ། སོ་སོ་ལ་ཨི་ཟུག་དེ་ནས་སྐྱེ་བ་ནས་སྐྱེ་བར་བརྒྱུད་དེ། བག་ཆགས་བཟང་པོ་བོར་ཅེས། དགེ་བའི་རྒྱུན་བཟང་པོ་བསགས་ཏེ་ཆ་ཅེས། ལུས་རྟེན་བཟང་པོ་ཞིག་ཨི་ཟུག་ཐོབ་སྟེ་ཡོད་དེ་ཡོད་རིང་ཞིག་དང། དེ་བོ་མ་ནི་སོ་སོའི། དོན་མེད་སྟོང་ཟད་ཆུད་ཟོས་ལ་བཏང་སྟེ་ནོ། འདི་ལས་བསླུས་པ་གཞན་མེད་དེ། འདི་ལས་རྨོངས་པའང་གཞན་མེད་དོ། སོ་སོས་སོ་སོ་ལ་མགོ་སྐོར་བཏང་མཁན་ཙོགས་ཡིན་ནོ། སོ་སོས་སོ་སོ་ལ་བསླུས་ཏེ་ཡིན་ནོ། དེ་མ་ཚད་པའི་དེ་ནི་འདི་ལས་རྨོངས་པའང་གཞན་མེད་དོ་ཟེར་ཏེ། ད་དེ་ཟུག་ལུས་རྟེན་བཟང་པོ་ཐོབ་ནས་བསམ་བློ་མ་བཏང། ཆོས་ཕྱོགས་ལ་བསམ་བློ་མ་བཏང་ཨི་ཙོགས་འདུག་ན། དེ་མི་མ་རྨོངས་པ་ཡིན་ནོ་ཟེར་ནས་རྨོངས་པ། ཅང་མི་ཤེས་མཁན་དེ་ནི་ཧན་ལྡང་ཙོགས་སོང་དེ་ཡིན་ནོ་ཟེར། འདི་ལས་རྨོངས་པའང་གཞན་མེད་དོ། ཨོ་དེ་ཟེར་ན་ད་ཁོ་དུད་འགྲོ་ཙོགས་ཤིག་ན་ཁག་མེད་པ་ཁོ་སྔོན་དང་པོ་ནས་སྐྱེས་ཙ་ནས་དེ་ཁོ་རང་ལུས་རྟེན་པོ་དེ་ཟུག་ཞིག་སྐྱེས། གཏི་མུག་རང་བཞིན་དུ་སྐྱེས་ཧ་མི་གོ་བའི་རང་བཞིན་ཅིག་ཏུ་སྐྱེས་པ་སང་ན། ཁོ་ཅི་ཁག་ཡོད་དེ་ཙམ་ཞིག་ཆོས་བྱེད་ཟེར་གོ། སྐལ་བ་མེད་ཁག། ཨོ་ཡ། ད་ང་དང་དེ་ནས་དེ་ཟུག་ཆོས་བྱོ་ཅེས་སྐལ་བ་བཟང་པོ་ཐོབ་ནས་དེ་ནས་ཅང་མེད་དེ་ཨི་ཟུག་འདུག་དེའི་སྒང་ལ་དེ་ནས་དགེ་བ་བྱོ་ཅེས་ཚབ་པོ་ལ་ད་རུང་སྡིག་པ་ཤོང་ཤོང་བསག་གིན་འདུག་ན་འོ་ད་འདི་ལས་རྨོངས་པའང་གཞན་མེད་དོ་ཞེས་མི་འདིས་སང་དེ་ནས་ཧན་ལྡང་གྱི་འཇིག་རྟེན་འདི་ན་ཐོབ་ཅེས་མེད་མཁན་ནི་མིན་ནོ་ཟེར་བས་ནོ། མ་ཐག་ཤོ་མོ་ཡིན་ནོ་ཟེར་ཏེ་ཨོ་དེ་ཚོ་མོ་ལིན་གྱི་འདུག་ཨ་ཡ། ཚང་མས་དེ་ནས་དགེ་བ་ལ་འབད་དགོས་ཤེས་པོ་ཁག་ཅན་ནོ་དགེ་བ་ལ་བརྩོན་དགོས་ཤེས་པོ་ཁག་ཅན་ནོ། ཨོ་དེ་ཟུག་ད་དེ་ནས་དེ་འཇུག་པའི་ཚིག་པོ་ལ་ཅི་གསུངས་ཏེ་ཡིན་གྱི་འདུག་ཟེར་ན། གལ་ཏེ་བདག་གིས་དེ་རྟོགས་ནས་རྨོངས་པས་ཕྱིས་ཀྱང་སྒྱིད་ལུག་ན་འཆི་བར་འགྱུར་བའི་དུས་ཀྱི་ཚེ་མྱ་ངན་ཆེན་པོ་ལྡང་བར་འགྱུར། ད་སོ་སོས་དེ་ནས་དགེ་བ་བསྒྲུབ་དགོས་ཤེས་དང། དེ་ནས་སྡིག་པ་སྤོང་དགོས་ཤེས་ཡིན་པ་ཧ་གོ་ཡིན་གོ་ཡིན་ཞིག་དང་ཟེར་གྱི་འདུག་པ་ཡ། ཨོ་དེ་ཟུག་ཧ་གོ་ནས་རྟོགས་ཟེར་ན་ཧ་གོ་བ་ཟེར་ནོ། ཧ་གོ་ཡིན་གོ་ཡིན་ཞིག་དང། དེ་ཟུག་དེ་ནས་དགེ་བ་མ་བསགས་སྡིག་པ་མ་སྤངས་ཀྱང་འདུག་ན། ད་རྨོངས་པ་ཆགས་ཟེར་ནོ། རྨོངས་པས་ཕྱིས་ཀྱང་སྒྱིད་ལུག་ན། ཨོ་ད་དེ་ཧ་གོ་བའི་ཀུན་ལ་མ་བཅོས་སྒྱིད་ལུག་བཅོས་འདུག་ན་སྒྱིད་ལུག་ཟེར་ན་དེ་སྔ་ཐང་ཐང་བྱས་ནས་འདུག་ན། འཆི་བར་འགྱུར་བའི་དུས་ཀྱི་ཚེ། ད་དེ་ཟུག་ཅན་འདུག་ན་ནམ་ཞིག་ན་དེ་ནས་སོ་སོ། ཤི་བྱ་ཡིན་པ་ཐག་ཆོད་དེ་ནི་གོ། མ་ཤི་འདུག་གིན་གཟུགས་ཅན་མི་དགའ་གོ། ང་ཏང་དང་པོ་སྐྱེ་བྱ་ནི་ལས་དང་ཉོན་མོངས་པའི་གཞན་དབང་ལས་སྐྱེས་ཏེ་ཡིན་ནོ། ད་ཤི་བྱ་ནི་དེ་ནི་ལས་དང་ཉོན་མོངས་པའི་གཞན་དབང་ལས་ཤི་བས་དེ་ནོ། ཁོ་རང་དང་པོ་ནི་སྐྱེ་བྱ་ནི། དེ་ནི་ཚེ་ལ་དེ་ནི་ལོ་ཙམ་ཞིག་འདུག་བྱ་ཞིག་ཚེ་ཡོད་དེ་ཚེ་ཟད་སོང་ན་གོ་ཤི་གཅིག་གི་ཡིན་ནོ་མ་ནི་དེ་སུ་གཅིག་འདས་ཐུབ་མ་ནོ། ལྟོས་པས་ན་འཆི་བར་འགྱུར་བའི་དུས་ཀྱི་ཚེ་མྱ་ངན་ཆེན་པོ་ལྡང་བར་འགྱུར་ཏེ། དེ་ལྟར་དེ་ཚོ་དག་ས་དགེ་བ་བསྒྲུབ་བྱའི་དུས་ཚོད་ལ་དགེ་བ་མ་བསྒྲུབ། སྡིག་པ་སྤོང་བྱའི་ཐབས་ཤེས་སྡིག་པ་མ་སྤང། དེས་ན་མ་དེ་ནི་ད་རུང་སྡིག་པ་མང་པོ་ཞིག་བསགས་འདུག་ན། ད་དེ་ནི་ད་འཆི་ཁ་ལ་ག་དེ་ནི་སོ་སོའི་དེ་ནི་སྙིང་གའི་སྒང་ལ་ལག་པ་བཏང་སྟེ་དཔེ་སེམས་སྐྱོ་མོ་བྱེད་ཅིང་ཤི་དགོས་ཤས་ཆགས་ནོ་ཟེར་ན་ད་མ་ང་མ་ནི་བྱུང་མ་སོང། ངའི་མི་ཚེ་ནི་མ་ནི་དགེ་བ་བསགས་བྱ་བྱུང་མ་སོང་ད་སྔར་སྡིག་པ་མང་པོ་བསགས་བྱུང་སོང་སྟེ་སྡིག་པ་ཚང་མ་ངས་མ་ནི་སྤང་བྱའི་ཐབས་ཤེས་ཤིག་བཅོ་ཐུབ་མ་སོང་རེད་འདི་ནས་སེམས་སྐྱོ་མོ་བྱེད་ནས་ཤི་བའི་ཤས་ཀྱི་ཆགས་ནོ་ཟེར་ན་ཡག་དེ་ནས་སོ་སོ་དག་ས་དེ་རིང་ལ་ཙམ་ཐུབ་སེམས་པ་བཟང་པོ་བཅོས་གཞན་ལ་ཕན་ཐོག་བཅོས་དགེ་བ་རྒྱ་ཆེན་པོ་བསྒྲུབ་འདི་ནས་སྡིག་པ་སྤོང་བའི་ཐབས་ཤེས་མང་པོ་བཅོས་ན་དེ་ནས་ཤི་ས་ནི་སེམས་སྐྱིད་པོ་བཅོས་ཏེ་ཤི་བྱེད་ཁོག་ཟིན་ནོ། ཨོ་ད་ང་ད་ཤི་ན་ཅང་འགྱོད་མེད། ང་སྐྱེས་ཚུན་དག་ས་ཚུག་པ་ངས་དེ་ནས་སུ་ཅིག་ལ་ངའི་བསམ་བློ་ངན་པ་དང་ལུས་ཀྱི་རྣམ་འགྱུར་ངན་པ་དང་དེ་ཟུག་བྱས་ཏེ་ངས་ཅང་གཞན་ལ་གནོད་བྱེད་ཤར་བྱེད་མ་སོང། དེ་ནས་ངས་སྐྱེ་བ་ཐོག་མ་མེད་པ་ནས་དག་ས་ཚུག་པ་དེ་ནས་སྡིག་པ་ཙམ་ཞིག་ཡོད་དེ་སྡིག་པ་ཚང་མ་དག་བྱའི་ཐབས་ཤེས་ལ་དེ་ནས་ངས་ཆོས་སུ་ཡང་མ་རྣམ་དག་མང་པོ་སྒྲུབ་པིན་ད་ཡིན་ན་ད་བླ་མ་མཁྱེན་ད་ང་མ་ནི་ཤི་ནའང་ཤི་ད་ང་ཅང་འགྱོད་མེད་བསམ་སྟེ་ཤི་བྱ་ཞིག་བྱུང་ན་འོ་ད་དེ་ནས་ཏན་ཏན་དེ་ནས་མི་སྐྱེས་ནས་གོ་ཆོད་པ་ནོ་དལ་བརྒྱད་འབྱོར་བཅུ་ཚང་བའི་རྟེན་བཟང་ལེན་ནས་གོ་ཆོད་པ་ཡིན་ནོ་ཟེར་ནོ་ཡ་ཨོ་དེ་ཟུག་ཡིན་ནོ། དེ་བཀའ་གདམས་པའི་དགེ་བའི་བཤེས་གཉེན་ཚང་མས་གསུང་ངོ་ནོ་ཅི་གསུང་ངོ་ནོ་ཟེར་ན། བྱུང་ན་ནི་ད་ཚེ་འདི་ལ་བརྟེན་ནས། ལམ་སྣ་ཟིན་པ་ཞིག་དགོས་ཤས་ཡིན་ནོ་ཟེར་ནོ་ད། སངས་རྒྱས་ཀྱི་ས་འགྲོ་བྱའི་དེ་ནི་ལམ་གྱི་སྣ་ལམ་གྱི་མགོ་ཚུགས་ཅིག་ཐུབ་པ་ཞིག་དགོས་ཤས་ཡིན་ནོ། ད་དེ་ཟུག་མ་བྱུང་ན་དེ་ནས། མ་མ་བྱུང་ན་དེ་ནས་ཤི་ས་ནི། འགྱོད་པ་མེད་པ་འགྱོད་པ་མེད་པའི་ཆོས་ཞིག་དག་ས་ནས་བཅོ་དགོས་ཤས་ཡིན་ནོ་ཟེར་ནོ། ད་ང་འགྱོད་མེད་ངས་ཙམ་ཐུབ་ཐུབ་ཅིག་དེ་ནས་མི་ཚེ་ནང་ལ་ཆོས་བཅོས་པིན་ད་ང་མ་ནི་འགྱོད་དོན་མེད་བསམ་ནས་དེ་ཟུག་བསམ་སྟེ་ཤི་བྱའི་ཆོས་ཞིག་ཤི་ས་ནི་དེ་ཟུག་བསམ་བློ་འཁོར་བྱའི་ཆོས་ཞིག་ང་ཏང་དག་ས་ནས་གྲ་སྒྲིག་བཅོ་དགོས་ཤས་ཡིན་ནོ་ཟེར་ཏེ་ཨོ་དེ་ཟུག་མ་ལོ་ཀ་གུ་ཡ་ད་དེ་བོ་མ་ཁག་ཅན་ཆགས་ནོ། དེ་ནི་མདང་ངས་ཞུས་སོགས་ཚོགས་བདག་ཁྱོད་ཅོ་ཅོའི་ཆོས་སོགས་ནི་བདག་མདང་ངས་ཞུས་མཁན་དེ་ནང་དང་ཚོགས། གཞན་ཕན་བྱང་ཆུབ་ཀྱི་སེམས་ཟེར་མཁན་དེ་དག་ཆོས་བུ་དེ་ཆ་ནོ་ཡ། ད་ཡིན་ན་དེ་གཞན་ཕན་བྱང་ཆུབ་ཀྱི་སེམས་ཟེར་མཁན་བོ། དེ་ནི་སོ་སོའི་རྒྱུད་ལ་ཡོང་བ་ལ། དེའི་སྔོན་དུ་ཅི་དགོས་ཏེ་ནོག་ཟེར་ན་སེམས་ཅན་ཐམས་ཅད་དེ་དོན་དག་པོ་ངེས། བྱས་ནས་འདིར་དེ་སེམས་ཀྱི་ནང་ལ་དེ་ནས་ཁུར་བོ་ཆ་ཚང་ཐད་དགོས་དོན་ནོ་སེམས་ཅན་ཐམས་ཅད་ཕན་བདེ་སྒྲུབ་པ་འདི་ངས་བཅོ་ཐུབ་ཅེས་རགས། དེ་སང་ངུ་ལ་དེ་ནས་ཅིས་སེམས་ཅན་ཐམས་ཅད་ལ་དམིགས་པའི་དེ་ནས་སྙིང་རྗེ་ཆེན་པོ་ཟེར་མཁན་སྔོན་དུ་འགྲོ་དགོས་ནོ་སྡུག་བསྔལ་གྱིས་མནར་བའི་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་འདོད་ཀྱི་སྙིང་རྗེ་ཆེན་པོ།

ཨོ་དེ་ནི་ད་འགོ་ཚུགས་ཏེ་ཡོང་དགོས་ཏེ་ནོག་པ་དེ་བྱང་ཆུབ་ཀྱི་སེམས་ཟེར་མཁན་དེ་ལམ་སང་ཡོང་ཆོག་ཆོག་ཅིག་མེད་དེ་ནོག། དེ་ཡོང་བ་ལ་དེ་ནི་རིམ་པ་གཉིས་བཤད་དེ་ནོག་ད། རྒྱུ་འབྲས་མན་ངག་བདུན་ད་སང་ངའི་གཡོ་ཞུ་བྱེད་སུ་དེ་ནི་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བྱང་ཆུབ་ཀྱི་སེམས་སྦྱོང་སྟངས་ཞུ་དེ་ནོག་ད་དེ་མ་ཡིན་པའི་བདག་གཞན་མཉམ་བརྗེའི་སྒོ་ནས་བྱང་ཆུབ་ཀྱི་སེམས་སྦྱོང་སྟངས་ད་སང་རྒྱལ་སྲས་ཆེན་པོ་ཞི་བ་ལྷས་སྤྱོད་འཇུག་ནང་དུ་གསུངས་ནོག་པ་བདག་གཞན་མཉམ་བརྗེ་བདག་གཞན་མཉམ་བརྗེ་ཟེར་ན་ཅི་ཟེར་རེད་ནོག་ཟེར་ན། དེ་ནས་བདག་གཞན་བརྗེ་པོ་བརྒྱབ། བརྗེ་པོ་བརྒྱབ་ཟེར་ཅེས་པོ། དེ་ནས་སོ་སོ་གཞན་བཅོ་ཅེས་དང་གཞན་ཚང་མ་སོ་སོ་བཅོས་བཏང་ཅེས་དེ་བཞི་ཡོང་ཅེས་ཡོད་མེད་ག་དེའོ་ཟེར་མ་རེད་པོ་བདག་གཞན་མཉམ་བརྗེ་ཟེར་མཁན་དེ། དེ་གཞན་ལ་སྡུག་བསྔལ་ཅི་བྱུང་ན་དེའོ་སོ་སོའི་སེམས་སྟེང་དུ་བླང། བདེ་བ། རང་གི་བདེ་བ་ཅི་ཞིག་ཡོད་ན་དེར་བདེ་བ། དེ་ནི་གཞན་ལ་བྱུང་ན་སྙམ་པས། གཞན་གྱི་སྡུག་བསྔལ་བོ་སོ་སོས་ཁུར་ཐུབ་ཅེས་དང་བསམ་བློའི་ནང་ལ་ལེན་ཅེས་དང་སོ་སོའི་བདེ་བ་ཅི་ཞིག་ཡོད་དེ་གཞན་ལ། ཕོད་ནས་གཞན་ལ་བྱུང་བར་ཤོག་ཟེར་འོ་དེ་ཟུག་དེ་ལ་ཅི་ཟེར་ནོ་ཟེར་ན་བདག་གཞན་མཉམ་བརྗེ་ཟེར་ནོ། ད་དོན་དག་པོ་ལ་ཅི་ཟེར་ནོ་ཟེར་ན། རང་དང་གཞན་གཉིས་ཀ་བདེ་བ་འདོད་པས་མཚུངས་པ་གཅིག་པ་གཅིག་ཀྱང་སོ་སོར་སྡུག་བསྔལ་མི་འདོད་ན་འདི་དང་རང་ལས་གཞན་པའི་སེམས་ཅན་ཚང་མ་སྡུག་བསྔལ་མི་འདོད་པ་ཡིན་པ་གཅིག་པ་གཅིག་ཀྱང་མཚུངས་སོང་དེ་ཡིན་ནོ་ཟེར་ན་ཕ་རག་མེད་གཱས། དེ་ཡོད་སོང་བས། རང་ལ་བདེ་བ་འདོད་པ་ན་གཞན་བདེ་བ་འདོད་ཀྱང་དེ་རང་གི་བདེ་བ་དེའང་གཞན་ལ། ཁ་ཕོད་ཅེས། གཞན་གྱི་སྡུག་བསྔལ་འདི་སོ་སོའི་སྟེང་དུ་སྟེང་དུ་བླང་ཅེས། འོ་དེ་ཟུག་བསམ་བློ་དེ་ནས་ང་རྐྱེན་ཡ་ལས་འཁོར་སོང་ན་འོ་དེ་ལ་བདག་གཞན་མཉམ་བརྗེའི་བློ་ཟེར་ནོ། ད་དེའོ་ཡོང་ན་ཏན་ཏན་དེ་ནས་བྱང་ཆུབ་ཀྱི་སེམས་བཞེས་ཏེ་ཡོང་ཅན་དུ་འོ་ཕོ། བྱང་ཆུབ་སེམས་ཟེར་མཁན་འདི་ཅི་ནོ་ཟེར་ན། སེམས་ཅན་ཐམས་ཅད་ལ་ཕན་བདེ་བླ་ན་མེད་པ་སྒྲུབ་ཐུབ་པའི་བཟང་སྐྱོང་སངས་རྒྱས་ཀྱི་གོ་འཕང་དོན་གཉེར་གྱི་བློ་དེ་ལ་བྱང་ཆུབ་ཀྱི་སེམས་ཟེར་ནོ། ད་དེ་ཡོང་བ་ལ་སེམས་ཅན་ཐམས་ཅད་ལ་དེ་ནས་བདེ་བ་བྱུང་ན་སྙམ་པའི་བློ་དེ་དང་པོ་ནི་དགོས་ཅེས་སོང། འོ་དེ་ཟུག་ཡིན་ནོ་ད་ཆོས་སྤྱོད་ཆོས་སྤྱོད་ཟེར་ད། རྒྱལ་སྲས་ཆེན་པོ་ཞི་བ་ལྷས་དེ་ནས་སྤྱོད་འཇུག་གི་སྙིང་པོ་འོ་དེ་ཟུག་ཆགས་པ་ཇུ་ལེ་ཐུགས་རྗེ་ཆེ་དེ་ནས་ངས་དེ་རིང་ཡེ་ཀ་བོ་རན་ཡ་ཚང་མ་དེ་ནས་ཆོས་ལ་སྣང་བསགས་རྒྱལ་ལ་མཛད་ཟེར་ཞུ་ཅན་ཇུ་ལེ་ཐུགས་རྗེ་མི། དེ་ནས་ང་དང་མི་ཚེ་ཀོ་ལེ་མ་བཏང་མི་ཚེ་སྟོང་ཟད་དུ་མ་བཏང